ང་ད་རིང་གི་ལས་རིམ་གཙོ་སྐྱོང་བ་བློ་བཟང་ཆོས་འཕེལ་ཡིན། ད་རིང་ང་ཚོ་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་རྟེན་གཞི་བྱས་པའི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ནང། ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་ཡི་བོད་ཟླ་བརྒྱད་པ་ཚེས་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་དགུ་པ་ཚེས་བཅུ་དྲུག་གཟའ་སྤེན་པའི་གི་ལས་རིམ་ཁག་རྣམ་པ་ཚོ་ལ་འབུལ་གི་ཡིན། ད་ནི་ད་རིང་གི་ལས་རིམ་ཁག་གི་ཐོག་མ་ལ། རྗེ་གུང་ཐང་སྐུ་ཕྲེང་བདུན་པས་དུས་འཁོར་དབང་ཆེན་གནང་བ་ལ་བོད་མི་ས་ཡ་གཅིག་ལྷག་ཙམ་ཞིག་འཛོམས་ཡོད་པ་རེད་འདི་ནི་བོད་མི་འདུ་འཛོམས་ཆེ་ཤོས་ཤིག་ཡིན་པ་མ་ཟད་ལོ་རྒྱུས་ཀྱི་ཟིན་ཐོ་གསར་པ་ཞིག་འཁོད་ཡོད་པའི་སྐོར་གྱི་གནས་ཚུལ་བཅས་ད་རིང་གི་གསར་འགྱུར་ཁག་དང། མཐའ་མཇུག་ཏུ། དམིགས་བསལ་གྱི་གསར་འགྱུར་དང། བོད་ཀྱི་གི་ཁོར་ཡུག་ཤེས་སྤེལ་གྱི་ལེ་ཚན་བཅས། ལས་རིམ་ཁག་གི་རྗེས་སུ་རིམ་པ་བྱས་ནས་རྣམ་པ་ཚོ་ལ་འབུལ་གི་ཡིན། ད་རིང་གི་གསར་འགྱུར་ཁག་རྒྱང་སྲིང་འབུལ་གི་ཡིན། རྗེ་གུང་ཐང་སྐུ་ཕྲེང་བདུན་པས་དུས་འཁོར་དབང་ཆེན་གནང་བ་ལ། བོད་མི་ས་ཡ་གཅིག་ལྷག་ཙམ་ཞིག་འཛོམས་ཡོད་པ་རེད། འདི་ནི་བོད་མི་འདུ་འཛོམས་ཆེ་ཤོས་ཤིག་ཡིན་པ་མ་ཟད། ཟིན་ཐོ་གསར་པ་ཞིག་ཡང་འཁོད་ཡོད་པ་རེད། དེ་ཡང་བོད་ནང་གི་མདོ་སྨད་ཀན་ལྷོ་བོད་རིགས་རང་སྐྱོང་ཁུལ་མཛོད་དགེ་སྨད་ཀྱི་གི་ས་ཆ་དུང་རྒྱ་ཡི་ཐང་ཆེན་སྟེང་དུ། རྗེ་གུང་ཐང་སྐུ་འཕྲེང་བདུན་པ་བློ་བཟང་འཇམ་དབྱངས་དགེ་ལེགས་བསྟན་པའི་མཁན་ཆེན་མཆོག་གིས་ཕྱི་ཟླ་དགུ་པ་ཚེས་བཅུ་བཞི་ནས་ཉིན་མ་བཞི་ཡི་གི་རིང་དཔལ་དུས་ཀྱི་འཁོར་ལོ་དབང་ཆེན་གནང་བཞིན་པ་དང་ཁོང་གིས་དུས་འཁོར་དབང་ཆེན་གནང་བ་ལ་བོད་ཆོལ་ཁ་གསུམ་གྱི་གི་བོད་མི་གཙོས་པའི་གི་རྒྱ་བོད་ཧོར་གསུམ་གྱི་མི་མང་ས་ཡ་གཅིག་དང་འབུམ་ཁ་ཤས་འཛོམས་ཡོད་པ་མ་ཟད། ས་ཁུལ་མང་པོ་ལ་རྒྱ་ནག་གཞུང་གི་བཀག་སྡོམ་དང་ས་གནས་ས་ཐོག་ཏུ་མོ་ཊ་གི་ལམ་འགག་སྟེ་མ་ཐར་བའི་གི་དཀའ་ངལ་མང་པོ་ཞིག་ཡོད་མེད་ལ་མ་ལྟོས་པར་དུས་འཁོར་དབང་ཆེན་དངོས་གཞི་དེ་ལ་ཕྱི་ཟླ་དགུ་པ་ཚེས་བཅོ་ལྔ་ཡི་ཉིན་མོ་ལ་བོད་མི་ཧ་ཅང་མང་པོ་ཞིག་གིས་ལུང་པ་བརྒལ་ཏེ་རྐང་ཐང་རྒྱག་ནས་གི་དུས་འཁོར་དབང་ཆེན་གནང་ས་ལ་འབྱོར་བཞིན་ཡོད་པར་བརྟེན་དུས་འཁོར་དབང་ཆེན་ཞུ་ས་ལ་དངོས་སུ་བཅར་མཁན་གི་བོད་མི་ཁག་ཅིག་གིས་ས་གནས་གཅིག་ཏུ་བོད་མི་འདི་འདྲ་མང་པོ་ཞིག་མཉམ་འཛོམས་བྱས་པ་དེ་ང་ཡི་གི་མི་ཚེ་ནང་ལ་མཐོང་མྱོང་མེད་པ་དང་དེ་ནི་བོད་མིའི་འདུ་འཛོམས་ཆེ་ཤོས་ཤིག་ཡིན་པ་དང་དུས་འཁོར་དབང་ཆེན་གི་རྒྱུད་དེ་བོད་ལ་དར་བ་ནས་བཟུང་བོད་ཀྱི་གི་ལོ་རྒྱུས་ནང་གི་བོད་མི་འདུ་འཛོམས་ཆེ་ཤོས་ཤིག་ཡིན་པ་ཕལ་ཆེར་ཐེ་ཚོམ་མེད་པར་བཤད་ཆོག་གི་རེད་ཅེས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་བརྗོད་ཡོད་པ་རེད། ཁ་སང་ཉི་མ་གཅིག་གི་སྔོན་ནས། བཤད་པ་ཡིན་ན་མི་ས་ཡ་གཅིག་དང་འབུམ་གཉིས་ལྷག་འཛོམས་ཟིན་པ་འདྲ་བོ་དེ་འདྲའི་གནས་ཚུལ་ཅིག་གོ་སོང། ད་དུང་ཡིན་ན་ཡང་དང་བོ་ས་ཁག་གཞན་པ་ནས་རླངས་འཁོར་དག་ད་དེ་འདྲའི་གི་བརྒྱུད་ལམ་གི་ཐོག་ནས་འགག་ཅེས་དང་བོ་མུ་མཐུད་དུ་བོད་དེ་རི་ཀླུང་བརྒྱུད་ནས་རྐང་ཐང་ཡོང་གི་ཡོད་པ་ཤག་ཤག་ན་དེ་འདྲའི་གི་གནས་ཚུལ་ཡང་གསལ་ཡོང་གི་འདུག་ད་དེའི་གི་ཐོག་ལ་ད་ད་ལྟ་ང་ཚོས་འོག་གི་ཤག་ནས་བཤད་སྟངས་ཡིན་ན་ད་ག་རང་རེད་འོ་ཆོལ་ཁ་གསུམ་གི་བོད་དེ་ནས་ལྷག་པོར་དུ་སྟོད་མངའ་རིས་ཚུགས་གི་མཐུ་རེ་ཡོང་དང་ནོ་དེ་འདྲའི་ཡོད་གི་ལབ་སོང་ས་གནས་རང་གི་མི་གི་ད་ང་ལ་གནས་ཚུལ་འདྲ་བོ་བཀོད་སྒྲུབ་གནང་རྒྱུ་ཡིན་ད། དུ་གཅིག་རེད་དེ་ནས་ད་གང་ལྟར་རྒྱ་ནག་གི་སྲིད་འཛིན་ས་ཁོངས་ནས་བཤད་ན་ད་ཞིང་ལྗོངས་ལྔ་རེད་བོད་རང་སྐྱོང་ལྗོངས་ད་དེའི་ཞིང་ལྗོངས་ལྔ་གི་མྱི་ཆ་ཚང་ཡོང་བསྡད་ས་རེད་དེ་ནས་ད་ང་ཚོས་གཅིག་བཤད་སྟངས་གཅིག་གི་ཐོག་བཤད་ན་ཆོལ་ཁ་རིས་མེད་ཆོས་བརྒྱུད་རིས་མེད་འདྲ་བོ་རེད་ས་དགེ་བཀའ་རྙིང་གང་རུང་གི་ད་དགེ་འདུན་པའི་སྡེ་ཡང་ཧ་ལས་བ་མང་པོ་གཅིག་འཛོམས་ཡོད་པའི་གནས་ཚུལ་འོ་དེ་འདྲས་གཅིག་ས་ཡོང་གི་འདུག་ལ་མི་མང་གི་ཐོག་ནས་དེའི་ཕན་ཆད་ནས་ད་རྒྱ་ནག་ནང་ཁུལ་ནས་ཡར་ཡང་མྱི་མང་བོ་ཅིག་ཏན་ཏན་ཡོང་ཡོད་ས་རེད་དེ་ནས་ཕྱི་སོག་གི་མྱི་མང་བོ་ཡོང་ཡོད་ས་རེད། གུང་ཐང་རིན་པོ་ཆེ་ནི་མདོ་སྨད་བླ་བྲང་བཀྲ་ཤིས་འཁྱིལ་གྱི་གི་གསེར་ཁྲི་རྣམ་པ་བཞི་ཡི་གི་ཡ་གྱལ་དང་དགའ་ལྡན་ཁྲི་རབས་ལྔ་བཅུ་པ་གི་ཁྲི་ཆེན་དགེ་འདུན་ཕུན་ཚོགས་ཀྱི་ཡང་སྲིད་དུ་ངོས་འཛིན་གནང་གི་ཡོད་པ་མ་ཟད་གུང་ཐང་སྐུ་འཕྲེང་དྲུག་པ་འཇིགས་མེད་བསྟན་པའི་དབང་ཕྱུག་མཆོག་མི་ལོ་ཉི་ཤུ་རྩ་གཅིག་གི་རིང་རྒྱ་ནག་གཞུང་གི་བཙོན་འཇུག་བྱས་པ་དང་བཙོན་ནས་གློད་གྲོལ་ཐོབ་པའི་གི་རྗེས། ཁོང་གིས་རང་སྲོག་བློས་གཏོང་གི་ཐོག་ནས་བོད་མིའི་བདེ་སྡུག་ཡི་ཆེད་སྐུ་ལས་ཧ་ཅང་མང་པོ་བསྐྱོན་པའི་གི་ཐོག་ཁོང་གིས་དུས་འཁོར་དབང་ཆེན་ཐེངས་བཅུ་པ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་བཞི་ལོ་ལ་གནང་པའི་སྐབས་རྒྱ་བོད་ཧོར་སོག་གི་མི་མང་འབུམ་ལྔ་ལྷག་ཙམ་ཞིག་འཛོམས་ཏེ་བོད་ནང་ལ་བག་ཆགས་དང་ཤུགས་རྐྱེན་ཆེན་པོ་ཐེབས་པའི་གི་སྤྲུལ་སྐུ་ཞིག་ཆགས་ཡོད་པ་རེད། སྐུ་ཐོག་འདི་གུང་ཐང་སྐུ་ཕྲེང་བདུན་པ་བློ་བཟང་འཇམ་དབྱངས་དགེ་ལེགས་བསྟན་པའི་མཁན་ཆེན་མཆོག་ནི་ཕྱི་ལོ་ཉིས་སྟོང་གཉིས་ལོ་ལ་མཛོད་དགེ་སྨད་དམ་གཙོས་ཀྱི་མཛོད་དགེ་ཡི་བྲག་གདོང་སྡེ་བ་ནང་ལ་འཁྲུངས་ཡོད་པ་རེད། དགུང་ལོ་ལྔ་གི་ཐོག་ཀུན་མཁྱེན་འཇམ་དབྱངས་བཞད་པ་རིན་པོ་ཆེ་མཆོག་གིས་ཁོང་གུང་ཐང་སྐུ་གོང་མ་ཡི་ཡང་སྲིད་དུ་ངོས་འཛིན་གནང་ཡོད་པའི་གནས་ཚུལ་ཐོན་འདུག་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེ་ཡི་གཞུང་དམངས་གཉིས་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དད་པའི་རྟེན་གཅིག་གི་ཚུལ་དུ་མོན་རྟ་དབང་ནང་རྒྱལ་བའི་ཕོ་བྲང་གསར་པ་ཞིག་བཞེངས་ཡོད་པའི་གནས་ཚུལ་ཐོན་གྱི། དེ་ཡང་རྒྱ་གར་བྱང་ཤར་ཨ་རུ་ནཱ་ཅལ་མངའ་སྡེའི་གཞུང་དང་དད་ལྡན་མི་མང་ཡོངས་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དད་པའི་རྟེན་གཅིག་གི་ཚུལ་དུ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ནས་མོན་རྟ་དབང་གི་ཁྲོམ་གཞུང་གི་དཀྱིལ་དུ་ཆགས་པའི་སྤང་སྟེང་ཞེས་པའི་གི་ས་ཁུལ་དུ་རྒྱལ་བའི་ཕོ་བྲང་གསར་པ་ཞིག་བཞེངས་རྒྱུ་དེ་འགོ་བཙུགས་ནས་གི་ད་ཆར། ཕོ་བྲང་གསར་བཞེངས་ལེགས་གྲུབ་བྱུང་ཡོད་པ། མོན་རྟ་དབང་དགའ་ལྡན་རྣམ་རྒྱལ་ལྷ་རྩེའི་དགོན་པའི་སློབ་དཔོན་ཟུར་པ་དགེ་བཤེས་ངག་དབང་ནོར་བུ་ལགས་ཀྱི་གིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་གི་ཡོད་པ་རེད། མོན་རྟ་དབང་ཁུལ་དུ་རྒྱལ་བའི་ཕོ་བྲང་གསར་བཞེངས་གནང་དགོས་དོན་གཙོ་བོ་དེ་ནི། མོན་རྟ་དབང་ཡུལ་དེ་བཞིན་རྒྱལ་བའི་སྐུ་འཕྲེང་རིམ་བྱོན་དང་དམིགས་བསལ་གྱི་འབྲེལ་བ་ཆེན་པོ་ཆགས་ཡོད་པ་དང། ལྷག་པར་དུ་རྒྱལ་བ་སྐུ་འཕྲེང་བཅུ་བཞི་པ་ཆེན་པོ་མཆོག་ཏུ་བླ་སློབ་ཀྱི་དད་པ་དམ་ཚིག་དང་གང་གི་ཐོག་ནས་ཧ་ཅང་གི་དད་གུས་ཆེན་པོ་ཡོད་པར་སོང་མ་འོངས་པ་ལ་ཡང་རྒྱལ་བ་སྐུ་འཕྲེང་བཅུ་བཞི་པ་ཆེན་པོ་མཆོག་ལ་དད་པའི་རྟེན་ཞིག་དགོས་རྒྱུ་དེ་གལ་ཆེན་པོ་ཡིན་པར་མངའ་སྡེ་གཞུང་དམངས་གཉིས་ནས་ཀྱི་དགོངས་ཚུལ་བྱུང་བ་བཞིན་རྒྱལ་བའི་ཕོ་བྲང་དེ་བཞིན་གསར་བཞེངས་གནང་བ་ཞིག་ཡིན་པ་རེད་འདུག། རྒྱ་ནག་གཞུང་གིས་གཞི་གཅིག་གི་འཆར་གཞི་ཟེར་བ་ཞིག་སྤེལ་བ་མ་ཟད་གནམ་མཚོ་གཉིས་ཀྱི་གི་ཐོག་ནས་ཐའེ་ཝན་གྱི་གླིང་ཕྲན་གྱི་ཉེ་འགྲམ་དུ་སྐོར་བསྐྱོད་བྱེད་བཞིན་པའི་གནས་ཚུལ་ཐོན་འདུག། དེ་ཡང་ཨ་མི་རི་ཀ་གི་སི་ཨེན་ཨེན་ནི་གསར་ལས་ཁང་གི་ཚེས་བཅོ་ལྔ་ཉིན་གནས་ཚུལ་སྤེལ་གསལ་ལྟར་ན། རྒྱ་ནག་དམར་ཤོག་དབུས་གཞུང་དང་རྒྱལ་སྲིད་སྤྱི་ཁྱབ་ཁང་གཉིས་གཅིག་གིས་ཟུང་འབྲེལ་གི་ཐོག་ནས་སྤེལ་བའི་གི་བསམ་འཆར་ཟེར་བ་དེ། རྒྱ་ནག་གི་ཧྥུ་ཅན་ཞིང་ཆེན་དེ་ཐའེ་ཝན་དང་མཉམ་བསྲེས་བྱས་ནས་གི་འཕེལ་རྒྱས་སུ་གཏོང་བའི་གི་མིག་དཔེ་ལྟ་ས་ཡི་ས་ཁུལ་དུ་བཟོ་རྒྱུ་དང་ཐའེ་ཝན་གི་ཚོང་པ་ཚོ་ཡིས་རྒྱ་ནག་སྐམ་ས་རུ་གནས་སྡོད་བྱས་ནས་གི་ཁྱིམ་ཚང་དང་པོ་དུ་ཆགས་རྒྱུ་ཡིན་ལུགས་འཁོད་ཡོད་པ་རེད། རྒྱ་ནག་གཞུང་འབྲེལ་གྱི་མཁས་པ་ཚོ་གིས་ཐེ་ཝན་གྱི་མ་འོངས་པ་གི་འཕེལ་རྒྱས་ཡི་ཐད་ཀྱི་འཆར་གཞི་ཞེས་འབོད་པའི་གི་ཡིག་ཆ་དེ་ཐེ་ཝན་སྲིད་འཛིན་འོས་བསྡུ་བྱེད་རྒྱུ་ཡི་ཟླ་བ་བཞི་ཙམ་ལས་མེད་པ་དང་ཐེ་ཝན་དང་རྒྱ་ནག་གི་འབྲེལ་བ་དེ་སྡུག་ཤོས་སུ་ཡིན་པའི་གི་སྐབས་འདི་ལ་ད་རིང་གི་སྲིད་བྱུས་གསར་པ་དེ་སྤེལ་བ་ཞིག་ཡིན་པ་སྐོར་གནས་ཚུལ་འཁོད་ཡོད་པ་རེད། དེ་དང་དུས་མཉམ་དུ། རྒྱ་ནག་གཞུང་གིས་ཐའེ་ཝན་ལ་མུ་མཐུད་ནས་ཀྱི་དམག་དོན་གྱི་གནོན་ཤུགས་སྤྲད་བཞིན་པ་རེད་ལ། མི་འབོར་བྱེ་བ་གཉིས་དང་ས་ཡ་བཞི་ལྷག་ཚུད་ཡོད་པའི་ཀྱི་དམངས་གཙོ་ཡི་རྒྱལ་ཁབ་ཞིག་ཡིན་ཞིང། རྒྱ་ནག་པེ་ཅིན་གཞུང་གིས་ཐའེ་ཝན་ལ་བདག་དབང་ཡོད་ལུགས་བཤད་བཞིན་ཡོད་ཀྱང་དོན་དངོས་ཐོག་ཉི་མ་གཅིག་ལ། ཐའེ་ཝན་ཐོག་ལ་བདག་སྐྱོང་བྱེད་མྱོང་མེད་པ་རེད། ཐའེ་ཝན་གྱི་ཕྱོགས་ནས་གསལ་བསྒྲགས་བྱས་པ་ལྟར་ན། རྒྱ་ནག་གིས་གཞི་གཅིག་ཟེར་བའི་གི་འཆར་གཞི་འདི་མ་སྤེལ་གི་གོང། རྒྱ་ནག་གི་གནམ་མཚོ་གཉིས་གཅིག་གི་ཐོག་ནས་ཐའེ་ཝན་གྱི་གླིང་ཕྲན་གྱི་ཉེ་འགྲམ་དུ་ཡོང་ཡོད་པ་རེད། རྒྱ་ནག་གཞུང་གིས་ཐའེ་ཝན་ཐོག་ལ་འཛིན་པའི་གི་འཆར་གཞི་དང་སྲིད་ཇུས་གསར་པ་ཅི་འདྲ་ཞིག་བཏིང་ཀྱང། ཐའེ་ཝན་གཞུང་གིས་དུས་ནམ་ཡང་ཁས་ལེན་བྱེད་ཀྱི་མེད་པའི་གི་གནས་ཚུལ་ཐོན་གི། རྒྱ་ནག་གཞུང་གིས་ཨ་རི་ཡི་ཐའེ་ཝན་ལ་གོ་མཚོན་རོགས་རམ་བྱེད་མཁན་གྱི་ནོར་ཁྲོ་པུ་གོ་མོན་དང་ལོ་ཁི་ཧའེ་ཏྲི་མ་ཏིན་གཉིས་ལ་ཉེས་ཆད་རྒྱག་རྒྱུ་ཡིན་པ་སྐོར་བརྗོད་ཡོད་པ་ལས་ཉེས་ཆད་ཇི་ལྟར་རྒྱག་རྒྱུ་ཡིན་མིན་སོགས་ཀྱི་གི་ཁ་གསལ་གང་ཡང་མེད་པ་རེད། དེ་ཡང་ཕྱི་ཟླ་དགུ་པ་ཚེས་བཅོ་ལྔ་ཉིན་རོ་ཏྲ་གསར་ལས་ཁང་གིས་རྒྱ་ནག་གི་རྒྱལ་ས་པེ་ཅིན་ནས་གནས་ཚུལ་སྤེལ་བ་གཞིགས་ན། རྒྱ་ནག་གཞུང་གིས་ཐའེ་ཝན་ལ་གོ་མཚོན་རོགས་རམ་བྱེད་མཁན་གྱི་ཨ་རི་ཡི་དམག་དོན་གྱི་ཚོང་ལས་ཁང་ནོར་ཐུ་ཁྲོ་པུ་གོ་མོན་དང་ལོ་ཁི་ཧའེ་ཏྲི་མ་ཏིན་གཉིས་ལ་ཉེས་ཆད་རྒྱག་རྒྱུ་ཡིན། དེ་ནི་རྒྱ་ནག་གཞུང་གི་ཕྱི་རྒྱལ་ལ་རྒོལ་རྡུང་བྱེད་པའི་གི་རྒྱ་ནག་གི་བཀག་སྡོམ་བཅའ་ཁྲིམས་གཞིར་བཟུང་གི་ཐོག་ནས་ལག་བསྟར་བྱས་བ་ཞིག་ཡིན་པ་སྐོར་རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་མ་མའོ་ནིང་གིས་བརྗོད་ཡོད་པ་རེད། ཡིན་ན་ཡང་ལག་བསྟར་ཇི་འདྲ་བྱེད་རྒྱུ་ཡིན་མིན་སོགས་ཀྱི་གི་གནས་ཚུལ་གང་ཡང་བརྗོད་མེད་པ་རེད། ད་རུང་རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་མའོ་ནིང་གིས་མུ་མཐུད་ནས་གི་བརྗོད་པ་གཞིགས་ན། ང་ཚོ་ཡིས་ཨ་མི་རི་ཀ་ཕྱོགས་ནས་རྒྱ་ནག་གཅིག་གི་རྩ་དོན་ལ་བརྩི་སྲུང་བྱེད་པའི་གི་རེ་བ་བྱེད་བཞིན་ཡོད་པ་མ་ཟད། ཨ་མི་རི་ཀ་དང་ཐའེ་ཝན་གཉིས་བར་གཅིག་གི་དམག་དོན་གྱི་འབྲེལ་བ་བྱེད་བཞིན་པ་དེ་མཚམས་འཇོག་དགོས་པ་དང། ཐའེ་ཝན་ལ་མུ་མཐུད་ནས་གི་གོ་མཚོན་ལག་ཆ་རོགས་རམ་བྱེད་རྒྱུ་སོགས་མཚམས་འཇོག་ག་དགོས། གལ་སྲིད་དེ་ལྟར་མ་བྱས་བ་ཡིན་ན་རྒྱ་ནག་གི་ཕྱོགས་ནས་སེམས་ཐག་གཙང་བཅད་ཀྱིས་རྒོལ་ལན་སློག་རྒྱུ་ཡིན་ཅེས་བརྗོད་ཡོད་པ་རེད་ཟླ་བ་སྔོན་མ་ཡི་ནང་ཨ་མི་རི་ཀ་ཕོ་བྲང་དཀར་པོ་ནས་ཨ་རིའི་གྲོས་ཚོགས་ལ་འབུལ་བའི་གི་ཆོག་མཆན་ཡི་ཡིག་ཆ་གཞི་བཟུང་བྱས་པ་ཡིན་ན། ཨ་མི་རི་ཀ་སྲིད་འཛིན་ཇོ་སྦ་ཏེན་མཆོག་གིས་ཐེ་ཝན་ལ་དམག་དོན་གི་མ་དངུལ་འཆར་གཞི་ལྟར། ཨ་སྒོར་ཁྲི་བརྒྱད་སྟོང་ལྷག་ཙམ་ཞིག་གི་རོགས་རམ་བྱེད་རྒྱུ་ཡི་ཆོག་མཆན་འཁོད་ཡོད་པའི་གི་གནས་ཚུལ་ཐོན་འདུག།

བསྟན་འཛིན་བརྩོན་འགྲུས་ལགས་ནས་ལོ་རྒྱུས་ཐོག་ནས་བོད་དང་རྒྱ་གར་བར་གྱི་འབྲེལ་བ་དང་བོད་དང་རིག་གཞུང་གཅིག་པ་ཧི་མ་ལ་ཡ་མི་རིགས་དང་འབྲེལ་ཏེ་བོད་དང་རྒྱ་གར་བར་གྱི་འབྲེལ་བ་གི་གལ་གནད་སྐོར་གསུང་བཤད་གནང་འདུག་སྐབས་དེ་ལ་ཡང་བསྟན་འཛིན་བརྩོན་འགྲུས་ལགས་ཀྱིས་རྒྱ་ནག་གཞུང་གིས་ས་ཁོངས་རྒྱ་བསྐྱེད་ཀྱི་ངོས་འཛིན་བྱེད་ཐབས་ཀྱི་ཇི་སྙིང་སྤེལ་མཁན་བོད་གནས་སྟངས་སྐོར་ཚོགས་འདུ་ནང་གཏམ་བཤད་སྤེལ་མཁན་བཀྲས་ཞེས་པ་དེ་སྒྲོལ་མ་ལགས་ཀྱིས་མུ་མཐུད་དུ་མཇལ་ན། བརྩོན་འགྲུས་ལགས་དང་པོའི་ནང་ནི་ཁོ་རང་གིས་དེ་འདྲ་འདི་བཤད་སོང་ད་རྒྱ་ནག་གི་དངོས་ཡོད་ཀྱི་ས་ཁྱོན་གྱི་ས་ཆ་གྱི་རྒྱ་ཁྱོན་ག་ཚོད་ཡོད་མེད་ཅི་ཡོད་རོ་ཨ་ད་འདི་ཁོ་རང་གིས་བཤད་སོང་ད་ད་ལྟ་གི་རྒྱ་ནག་ཁོ་རང་ཚོ་གི་ས་ཁྱོན་སྟོན་ཡག་བྱེད་ཀྱིན་ར་ས་ཁྱོན་གྱི་ད་ས་ཆ་གྱི་རྒྱ་ཁྱོན་སྟོན་ཡག་འདི་ཨ་ནི་ཁོ་རང་ཚོ་གི་ས་ཆ་གྱི་རྒྱ་ཁྱོན་ལས་ལྡབ་ལོག་མང་ཅིག་སྟོན་ཡག་བྱེད་ར་ད་འདི་ཁོ་རང་ཚོ་གི་ད་དབང་ཡོད་བྱེད་ནས་ཡིན་པ་ད་ལུང་པ་གཞན་པ་མང་པོ་ཅིག་ད་བཙན་འཛུལ་བྱེད་ནས་ད། བརྒྱ་ཆ་འདི་མང་པོར་སྟོན་བྱེད་ཀྱི་ཡོད་རོ། དེ་འདྲའི་ཞིག་ས་བོན་དང་མཉམ་དུ་སྟོན་དུས་ཙམ་པ་ལ་ཨ་འདི་འདི་ཞིག་ངས་ཡི་ད་ཡག་པོ་འདྲ་པོ་མཐོང་སོང་ག་རེ་ཟེར་ན་ཕ་གི་ལ་ད་ང་ཚོ་གི་ཚོགས་བཅར་བ་ད་མང་པོ་ཅིག་ལ་ནི་ད་ཆ་ཚང་འདྲ་པོ་ཅིག་ད་གཅིག་གཉིས་ཅིག་ཕུད་བྱས་ཆ་ཚང་ཅིག་རྒྱ་གར་སློབ་ཕྲུག་ཆགས་བསྡད་ཡོད་ར་ཨན་ཁོ་རང་ཚོ་ལ་སློབ་ཕྲུག་ཆགས་དུས་ཙམ་པ་ལ་ཨན་ཁོ་ཚོ་གི་འདི་ཚོ་ཚང་མ་ཤེས་རྟོགས་བྱུང་བ་ན་ཨན་མ་འོངས་པ་ཁོ་རང་ཚོ་གི་ཡང་ཅིག་བསམ་བློ་གཏོང་ཕྱོགས་ད་ག་རེ་ཡིན་ན་ཅིག་ལ་ཁྱད་པར་ཆེན་པོ་བཟོས་ཡོད་ར།

འདི་གའི་ལ་ཡག་གར་སོང་ད་བསམ་བློའི་སློབ་གསོ་ཟེར་བར་བསམ་བློའི་སློབ་གསོ་ཟེར་གི་རེད་རྒྱ་མི་ཡིན་ན་ད་ང་ཚོ་འདི་བོད་སྐད་ལ་བཤད་པ་ཡིན་ན་ད་འདིར་ཀླད་པ་འཁྲུག་ཡོད་རེད་ད Brain Wash བྱེད་ཀྱི་ཡོད་རེད་ད་ང་རེད་འདུག་བྱས་བྱས་བ་བལྟས་པ་ཡིན་ན་འདི་ལས་ཀ་འདི་རྒྱ་ནག་གི་བར་ལམ་ནས་བྱས་བྱས་བལྟས་ད་ཤུགས་ཆེར་བཏང་ཡོད་རེད། ཡང་ཁོང་གིས་རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་ནས་དྲག་གནོན་གྱི་ལས་དོན་སྤེལ་རྒྱུ་ཤུགས་ཆེ་རུ་གཏོང་བཞིན་པའི་ཁྲོད་ཕྱིའི་རྒྱལ་ཁབ་འདྲ་མིན་དུ་ཡོད་པའི་རྒྱ་རིགས་ཚོགས་པ་ཞི་དུལ་དང་མི་སྒེར་པ་སོགས་ལ་འབྲེལ་བ་བྱས་ཏེ་གསང་མྱུལ་གྱི་ལས་དོན་སྤེལ་བཅུག་གི་ཡོད་པ་བཞིན། ཕྱི་ཕྱོགས་སུ་ཡོད་པའི་བོད་པའི་སྤྱི་ཚོགས་སུ་ཡང་དེ་ལྟར་བྱེད་ཀྱིན་ཡོད་པའི་སྐོར་འགྲེལ་བརྗོད་གནང་གི་འདུག།
ད་བོད་པའི་སྤྱི་ཚོགས་ནང་ལ་ཡིན་ནའི་དེ་ག་རང་རེད་ཁ་ཤས་ཁོང་ཚོས་བྱེད་སྟངས་དེ་ག་རེ་བྱེད་ཀྱི་ཡོད་རེད་ཟེར་ན། ད་མི་དེ་འདི་ལ་ཡ་འབྲེལ་བ་བྱས་ནས་ཨ་ནི་ཁྱེད་རང་ཕ། ཅིག་ལྟ་སྐོར་ཡོང་ན་ཡག་པོ་ཡོད་རེད་གཉེན་འཕྲད་ཡོང་ན་ཡག་པོ་ཡོད་རེད་ཅེས་དེ་འདྲས་ཀྱི་འབྲེལ་བ་འཛུགས་ཐབས་བྱས་ནས་ཨ་ནི་འབྲེལ་བ་དེ་འཛུགས་ཐུབ་སོང་ན་ཨ་ཁོ་རང་ཚོའི་མཇུག་མ་ཅིག་ལས་འགན་སྤྲད་ཡག་རེད། ལས་ཀ་ཀུན་ཡག་རེད་དེ་འད་ལས་ཀ་ཅིག་ཡོག་རེད་ད་རིགས་གཅིག་ལ་ཡ་དེ་འདྲ་ཁ་ལ་མ་ཉན་པ་ཡིན་ན་དེ་བྱེད་ཟེར་དུས་ཁ་ལ་མ་ཉན་པ་ཡིན་ན་ཨ་ནི་བོད་ནང་ལོགས་ལ་ཡོད་པའི་དེའི་གཉེན་ཚན་དེ་འདྲ་ལ་ཡ་སུན་པོ་བཟོ་ཡག་ཐ་ན་སྡིགས་ར་སྐུལ་ཡག་དེ་འདྲ་ད་གནས་ཚུལ་མང་པོ་ས་སྔ་ཕྱི་ནས་ད་ཁ་གསལ་ལོས་གཅིག་དང་ཤུགས་ཆེ་ཆུང་གཅིག་མ་གཏོགས་གནས་ཚུལ་དེ་མུ་མཐུད་བྱས་ཡོང་གི་ཡོག་རེད།

འདིའི་ཐད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ཚུན་ཨ་རིའི་བྷའི་ཏན་སྲིད་སྐྱོང་གིས། རྒྱལ་མཚམས་བརྒལ་ནས་དྲག་གནོན་གྱི་བྱ་སྤྱོད་འགོག་པ་ནི་གོ་ལ་ཡོངས་ཀྱི་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་གནས་སྟངས་གལ་ཆེན་དུ་ངོས་འཛིན་གནང་སྟེ། ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་གསུམ་པའི་ནང་རྒྱ་ནག་གི་རྒྱལ་མཚམས་བརྒལ་བའི་དྲག་གནོན་ལས་འགུལ་དང་འབྲེལ་བ་ཡོད་པའི་རྒྱ་ནག་གི་དཔོན་རིགས་ཚོར།

སེར་མོ་རྣམ་པ་ཚོ་སྐུ་ཁམས་བཟང། ང་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན། དེ་ནི་དེ་རིང་གི་ལེ་ཚན་ནང་རྒྱ་ནག་གི་གཞུང་འབྲེལ་གྱི་གསར་འགྱུར་བརྒྱུད་ལམ་ཁག་གིས་རྒྱ་ནག་གཞུང་གིས་བོད་མཐོ་སྒང་གི་སན་ཅང་ཡོན་ཟེར་ནས་འབོད་པའི་བོད་ཀྱི་གཙང་ཆུ་ཆེན་པོ་འབྲི་ཆུ་དང་རྨ་ཆུ། རྫ་ཆུ་བཅས་གསུམ་གྱི་ཆུ་འགོ་ཁུངས་ས་ཁུལ་དེ་རྒྱ་ནག་གི་རྒྱལ་ཁབ་རིམ་པའི་ཁོར་ཡུག་གི་སྤྱི་གླིང་ཟེར་བ་ལ་བསྒྱུར་ཏེ་ཁོར་ཡུག་སྲུང་སྐྱོབ་ཀྱི་ལས་དོན་སྤེལ་བཞིན་པ་དེའི་ཐོག་ནས་མཚོ་བོད་མཐོ་སྒང་གི་ཁོར་ཡུག་སྲུང་སྐྱོབ་ལ་ཕན་ཐོགས་ཆེན་པོ་བྱུང་ཡོད་པའི་སྐོར་དྲིལ་བསྒྲགས་བྱེད་བཞིན་ཡིན་ནའང། དོན་དངོས་སུ་རྒྱ་ནག་གཞུང་གི་ལས་འཆར་དེའི་རྐྱེན་པས་མཚོ་བོད་མཐོ་སྒང་གི་སྣོད་བཅུད་ཁོར་ཡུག་ལ་གནོད་སྐྱོན་ཚབས་ཆེ་གཏོང་བཞིན་ཡོད་པའི་སྐོར་དུམ་བུ་གཉིས་པ་དེ་སྙན་སྒྲོན་ཞུ་རྒྱུ་ཡིན། དེའང་དེ་སྔོན་སྤྱི་ཟླ་དགུ་པའི་ཚེས་ལྔ་ཉིན་རྒྱ་གར་རྒྱལ་ས་ལྡི་ལི་རུ་རྟེན་གཞི་བྱས་པའི་བོད་ཀྱི་ཁྲིམས་དོན་གྱི་བདག་དབང་ཐོབ་ཐང་ཟེར་བའི་ཉམས་ཞིབ་ཁང་གིས་བོད་ནང་གི་དངོས་ཡོད་ཀྱི་གནས་སྟངས་ཐོག་ཉམས་ཞིབ་བྱས་པའི་ཐོག་ནས་དཔྱད་རྩོམ་སྤེལ་བ་དེའི་ནང་མུ་མཐུད་ནས་བཀོད་པ་ལ་གཞིགས་ན། རྒྱ་ནག་གཞུང་གིས་བོད་ཀྱི་གཙང་ཆུ་ཁག་དང་གཙང་ཆུ་དེ་དག་རྒྱལ་མཚམས་བརྒལ་ནས་གཤམ་འོག་གི་རྒྱལ་ཁབ་ཁག་ཏུ་འབབ་བཞིན་པ་ཞིག་ཡིན་མིན་ལ་མ་ལྟོས་པར་རྒྱ་ནག་གི་སེམས་རྣལ་དུ་མེད་པ་ལྟ་བུས་བོད་ཀྱི་གཙང་ཆུ་དེ་དག་གི་ཐོག་ལ་ཆུ་རགས་བརྒྱབ་པ་དང་ཆུ་མཛོད་བརྒྱབ་པ་སོགས་ཀྱིས་ཨེ་ཤ་ཡ་རྒྱལ་ཁབ་ཁག་ཞིག་ལ་ཆུ་མ་འདང་བའི་དཀའ་ངལ་ཆེན་པོ་ཡོང་ཉེན་ཡོད་པ་མ་ཚད་དེའི་ཐོག་ནས་ཕུགས་རྒྱང་རིང་པོ་ལ་དཔལ་འབྱོར་ཡར་རྒྱས་ཀྱི་ཐོག་ལ་ཡང་འགོག་རྐྱེན་ཆེན་པོ་བཟོ་རྒྱུ་ཡིན་པ་དང།

བོད་ནི་འཛམ་གླིང་གི་བྱང་སྣེ་དང་ལྷོ་སྣེ་ས་ཁུལ་གཉིས་ཀྱི་རྗེས་སུ་ཆུ་གཙང་མའི་འབྱུང་ཁུངས་ཆུ་མཛོད་གཞི་རྒྱ་ཆེ་ཤོས་དེ་ཡིན་པའི་ཆ་ནས་བོད་མཐོ་སྒང་ལ་དབྱིན་སྐད་དུ The Third Pole ལམ་འཛམ་གླིང་གི་སྣེ་གསུམ་པ་ཟེར་ནས་འབོད་བཞིན་ཡོད་པའི་གནས་ཚུལ་སྤེལ་གདའ། ཡང་རྒྱ་ནག་གཞུང་གིས་བོད་ཀྱི་གཙང་ཆུ་ཁག་གི་ཐོག་ལ་ཆུ་རགས་བརྒྱབ་པ་དང་ཆུ་བོ་ཁ་བསྒྱུར་བྱས་པ་སོགས་ཀྱིས། ཁོར་ཡུག་གི་ཐོག་ལ་གནོད་སྐྱོན་གཞི་རྒྱ་ཆེ་བ་ཞིག་ཡོང་བཞིན་ཡིན་པ་དང། གཞི་རྒྱ་ཆེ་བའི་ཆུ་རགས་བརྒྱབ་བཞིན་པ་དེའི་ཐོག་ནས་བོད་ཀྱི་ས་ཁུལ་ཁག་ཏུ་ཁོར་ཡུག་གི་ཐོག་ནས་ཤུགས་རྐྱེན་ངན་པ་ཐེབས་བཞིན་ཡིན་པའི་གནས་ཚུལ་སྤེལ་གདའ། ཡང་རྒྱ་ནག་གིས་བོད་ཀྱི་མཐོ་སྒང་གི་བྱང་ཕྱོགས་ས་ཁུལ་གྱི་སྣེ་མོ་ལ། རྒྱལ་ཁབ་རིམ་པའི་སྤྱི་གླིང་ཟེར་བའི་ཟུར་བཀག་གི་ས་ཁུལ་དེ་ནི་ཨ་མི་རི་ཀའི་ནུབ་བྱང་གི་མངའ་སྡེ་ཝ་ཡོ་མིང་ས་ཁོངས་སུ་ཡོད་པའི་ཡོངས་གྲགས་སུ Yellowstone National Park ཟེར་བའི་སྤྱི་གླིང་དེ་ལས་ལྡབ་བཅུ་བཞི་ལས་ཆེ་བ་ཡོད་པ་དང། རྒྱ་ནག་གིས་བཙན་བཟུང་བྱས་པའི་བོད་ནང་གི་སྤྱི་གླིང་དེ་དག་ནི་རྒྱ་ནག་གི་རྒྱལ་ཁབ་རིམ་པའི་སྤྱི་གླིང་གི་རྨང་གཞིའི་རྩིག་རྡོ་ལྟ་བུ་ཞིག་ཡིན་ལུགས་འཁོད་གདའ། དེ་ནས་ཡང་རྒྱ་ནག་གཞུང་གིས་བོད་མི་འབྲོག་པ་གནས་སྤོ་གཏོང་བའི་གནས་ཚུལ་དང། ས་ཁོངས་དེ་ནི་གཏེར་ཁ་སྔོག་འདོན་མཛད་པའི་སྐོར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་བོད་ཀྱི་བསྟི་གནས་ཁང་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས། རྒྱ་ནག་གཞུང་འདི་ཨ་ནི་ཁྲིམས་ཀྱི་སྐྱོང་གི་ཡོད་ཡ་གཞུང་མ་རེད་ཨ་ནི་རྒྱ་ནག་དམར་ཕྱོགས་ཟེར་ཡ་འདི་ཨ་ནི་མི་གི་དབང་སྒྱུར་བྱེད་གི་ཡོད་ཡ་གི་ཨ་ནི་སྒྲིག་འཛུགས་ཅིག་ཡིན་དུས་གང་ལ་ཨ་ནི་ཁོ་རང་ཚོ་ས་གནས་གི་དཔོན་རིགས་དང་དེ་ག་རང་ཚོ་ཚོང་པ་ཆེན་པོ་དང་ཨ་ནི་དེ་ག་རང་གཞན་དག་ཅིག་ས་ས་གནས་གི་ཉར་རྒྱན་ཁྲིམས་འགལ་བྱེད་མཁན་དེ་ཚོ་ཚང་མ་ག་དུས་ཡིན་ན་ལག་འབྲེལ་བྱེད་ཡོད་རེད་ཁོ་རང་ཚོ་ཁྱི་སྤྱང་ངན་འབྲེལ་བྱེད་བསྡད་ཡོད་རེད་ཡིན་དུས་གང་ལ། ད་ཁོར་ཡུག་སྲུང་སྐྱོབ་བྱེད་ཀྱི་ཡིན་ཨ་ནི་ཅིག་རྒྱལ་ཁབ་ཀྱི་སྤྱི་གླིང་ཡིན་ཟེར་དེ་འདྲ་གི་ས་ཆ་རྟགས་བརྒྱབ་ནས་ཨ་ནི་ནང་ལོགས་གི་བོད་པ་དེ་ཚོ་ཕྱི་ལོགས་ལ་ཕུད། ཡིན་ན་ཡང་ཁོ་རང་ཚོས་ཀྱི་ད་མི་དེ་ཚོས་ཀྱི་ཨ་ནི་ཅིག་ཡུལ་སྐོར་སྤྲོ་འཆམ་ཟེར་ཡ་འདྲ་བོ་ཨ་ནི་གཏེར་ཁ་སྔོག་ཡ་ལ་སོགས་པ་ཁྲིམས་འགལ་གྱི་གཏེར་ཁ་སྔོག་ཡ་ལ་སོགས་པ་དེ་འདྲ་མང་པོ་ཅིག་བྱས་བསྡད་ཡོད་ཡ་དེ་གསལ་བོ་འདྲ་བོ་ཅིག་རེད། ཡིན་དུས་གང་ལ་ད་དེ་འདྲ་གི་ཨ་ནི་སྟངས་འོག་ནས་ཨ་ནི་རི་དྭགས། ད་རྩ་ཆེའི་རི་དྭགས་དེ་ཚོ་རྔོན་ཡ་དང་ཨ་ནི་ཅིག་ག་རེ་ཟེར་དགོས་རེད་ད། མཐོང་དཀོན་གྱི་སེམས་ཅན་ཚོ། རྩ་མེད་བཟོ་ཡ། དེ་ནང་བཞིན་འབྲོག་པ་གནས་སྤོ་བྱེད་ཡ་དེ་གིས་ཁོར་ཡུག་སྲུང་སྐྱོབ་བྱེད་ཡ་ལས། ལྡོག་ཕྱོགས་ཀྱི་ནུས་པ་ཨ་ནི་ཁོར་ཡུག་ལ་གཏོར་བརླག་འགྲོ་གི་འདུག་ཟེར་ད་དེ་དཔེ་ཡོངས་གྲགས་ཀྱི་འབྲོག་པ་ཉམས་ཞིབ་བྱེད་མཁན་དང་ཁོར་ཡུག་སྲུང་སྐྱོབ་ཉམས་ཞིབ་བྱེད་མཁན་གྱི་འཛམ་གླིང་གི་ཡོངས་གྲགས་འདྲ་བོ་རེད། འབྲོག་པ་བསྡད་ན་ཏན་ཏན་ཁོར་ཡུག་སྲུང་སྐྱོབ་བྱེད་ཡ་མ་གཏོགས་ཁོར་ཡུག་ལ་གནོད་བྱེད་ཀྱི་མི་འདུག། འབྲོག་པ་བཙན་དབང་གི་གནས་སྤོ་བྱེད་བཞག་ན་ཨ་ནི་ཁོར་ཡུག་ལ་ཏན་ཏན། ད་གཏོར་བརླག་དང། གཏོར་བརླག་བྱེད་ཀྱི་འདུག་ཟེར་ཡ་དེ་ད་ཡོངས་གྲགས་གི་ཁས་ལེན་གྱི་ཡོད་རེད་དེ་གནད་དོན་གཅིག་རེད་གསུམ་པ་དེ། ད་འབྲི་རྨ་རྫ་ཆུ་བོ་གསུམ་གྱི་མགོ་ཁུངས་དེ་ལ། ད་ངོ་མ་ནི་ཆིག་སྟོང་དགུ་བརྒྱ་བདུན་ཅུ་བརྒྱད་ཅུ་ནས། ནི་ཨ་ནི་དེ་གསེར་ཁྲིམས་འགལ་གྱི་གསེར་གྱི་གཏེར་ཁ་དེ་ནང་དེ་སྔོག་གི་ཡོད་རེད། ད་ད་ལྟ་ཡིན་ན་ཡང་ཅིག་ཁྲིམས་འགལ་གྱི་མི་དེ་འདྲ་བྱུང་ནས་ཨ་ནི་གསེར་ཁ་སྔོག་ཡ་དང་ཨ་ནི་དེ་འདྲ་གི་ཁྲིམས་འགལ་གྱི་ལས་ཀ་བྱས་ནས་དོན་དམ་པའི་ཁོར་ཡུག་སྲུང་སྐྱོབ་ལ་ཕན་ཐོགས་གི་མེད་ཡ་དེ་གསལ་བོ་འདྲ་བོ་ཅིག་རེད། ཡང་རྒྱ་ནག་གཞུང་གི་ཆེད་འཛུགས་བྱས་པའི་སྤྱི་གླིང་གྱི་དོ་དམ་པ་དེ་དག་གིས་ས་ཁུལ་དེ་ནས་བོད་མི་འབྲོག་པ་རྣམས་བཙན་དབང་གིས་གནས་སྤོ་བཏང་བ་དང་ཁོང་རྣམས་ཀྱི་སྒོ་ཟོག་སེམས་ཅན་འབྲི་གཡག་དང་ར་ལུག་སོགས་ཚེར་མ་བླུགས་པ་དང། དེ་བཞིན་སེམས་ཅན་རྣམས་ལུང་གཤོང་གི་ཁ་ཁུག་ཏུ་སྦས་པ་དང་འབྲོག་པ་ཤུལ་ལུས་སུ་ས་གནས་ལ་མ་ལྷག་པ་མཛད་དགོས་པའི་ལས་འགན་སྤྲད་ཡོད་པ་དང་ས་གནས་དེ་ནས་རང་གི་བུ་རྒྱུད་ཀྱིས་རང་གི་ཕ་མ་ཡང་རང་གི་ཕ་ས་ཕ་ཡུལ་དེ་ནས་ཚུར་འབུད་གཏོང་བཅུག་གི་ཡོད་པའི་བཙན་བཀའ་བཏང་དུ་བཅུག་ནས་གནས་སྤོ་བཏང་ཡོད་པའི་གནས་ཚུལ་བཀོད་གདའ། ཡང་དཔྱད་རྩོམ་དེའི་ནང་རྒྱ་ནག་གཞུང་གིས་སྐྱེ་ལྡན་སྲོག་ཆགས་འདྲ་མིན་སྲུང་སྐྱོབ་མཛད་བཞིན་ཡོད་པའི་མིང་ཐོག་ནས་རྒྱ་ནག་གི་དབང་འཛིན་པ་ཚོས་བོད་ཀྱི་ཁོར་ཡུག་ལ་གདོད་མའི་དུས་ནས་སྲུང་སྐྱོབ་མཛད་བཞིན་པའི་བོད་མི་འབྲོག་པ་དེ་རྣམས་རང་གི་ཕ་ས་ཕ་ཡུལ་དེ་དག་ཏུ་བོད་མི་འབྲོག་པ་མེད་པ་བཟོ་ཐབས་མཛད་བཞིན་ཡོད་པའི་སྐོར་ཉམས་ཞིབ་ཀྱི་དཔྱད་རྩོམ་དེའི་ནང་བཀོད་གདའ། ཡང་རྒྱ་ནག་གཞུང་གིས་བོད་ཀྱི་གཙང་ཆུ་ལ་སོགས་པའི་བོད་ཀྱི་ཆུ་དང་རང་བྱུང་གི་ཐོན་ཁུངས་ཁག་གི་བཤུ་གཞོག་གཏོང་བཞིན་པའི་གནད་དོན་དུ་དེང་སྐབས་ཨོས་ཏྲེ་ལི་ནང་བཞུགས་བཞིན་པ་བོད་ཀྱི་ཁོར་ཡུག་སོགས་ཀྱི་སྐོར་ཉམས་ཞིབ་པ་གྲགས་ཅན་གེ་བེར་ལཱ་ཕེད་ལགས་ཀྱིས་སྤྲོས་བྲལ་དྲ་ལམ་གྱི་ཐོག་ནས་གནས་ཚུལ་སྤེལ་བའི་ནང། རྒྱ་ནག་གཞུང་གིས་རྒྱལ་ཁབ་རིམ་པའི་སྤྱི་གླིང་སོགས་ཀྱི་ས་བཀྲ་བཀོད་པའི་ནང་ཚན་རིག་དང་མཐུན་པའི་ཐོག་ནས་བོད་ཀྱི་ས་ཁུལ་དུ་སྲོག་ཆགས་འདྲ་མིན་གནས་ཡུལ་སུ་ཆ་བགོས་བྱས་ཏེ་བོད་ཀྱི་ས་ཁུལ་གྱི་ཐོག་ལ་དབང་འཛིན་བྱེད་ཐབས་བྱེད་བཞིན་པ་མ་ཟད། ལྷག་པར་དུ་རྒྱ་ནག་གི་ས་ཁུལ་ཁ་དམའ་ས་ཁག་ཏུ་བོད་ཀྱི་གཙང་ཆུའི་ཐོན་ཁུངས་མཁོ་སྤྲོད་བྱེད་པ་སོགས་ནི་ཆབ་སྲིད་ཀྱི་དམིགས་ཡུལ་འཛིན་པའི་ཐོག་ནས་སྲིད་བྱུས་དེ་ལག་ལེན་བསྟར་བཞིན་ཡིན་པ་འགྲེལ་བརྗོད་གནང་གདའ། ཡང་དཔྱད་རྩོམ་དེའི་ནང་རྒྱ་ནག་གིས་འབོད་པའི་སན་ཅང་ཡོན་ཟེར་བའི་ཟུར་བཀག་གི་སྤྱི་གླིང་དེའི་ཁོད་རྒྱལ་སྤྱི་ཚོགས་དང་དཔལ་འབྱོར་གྱི་གནས་སྟངས་ཞན་པོ་ཡོད་པ་དང་ད་ལྟ་ཡང་གནའ་བོའི་རིག་གཞུང་ལྟར་དུ་སྒོ་ཟོག་སེམས་ཅན་གསོ་སྐྱོང་བྱས་ཏེ་འབྲོག་ལས་བྱེད་རྒྱུ་དེ་བཞིན་འཚོ་བ་སྐྱེལ་སྟངས་གཙོ་བོ་དེ་ཡིན་པ་དང། ས་ཁུལ་དེ་དག་ནི་རྒྱ་ཆེ་བ་དང་མི་འཚོ་གནས་བྱེད་མི་ཉུང་ཉུང་ཡིན་པའི་ཆ་ནས་ས་ཁུལ་དེ་དག་ནང་ཁྲིམས་འགལ་བྱེད་མི་ཚོ་ལ་གཏུག་བཤེར་བྱེད་པ་དང་ཁྲིམས་འགལ་གྱི་ཐོག་ནས་གཏེར་ཁ་སྔོག་འདོན་བྱེད་པ་དང་རི་དྭགས་སེམས་ཅན་གྱི་རྔོན་རྒྱག་པའི་དོན་རྐྱེན་སོགས་ཀྱི་ཐོག་ལ་ཁྲིམས་ཐོག་ནས་ཉེས་ཆད་གཅོད་རྒྱུ་ཆེས་དཀའ་མོ་ཡིན་པ་དང། ཡང་ས་ཁུལ་དེ་དག་ནང་གནས་སྡོད་བྱེད་མི་གཙོ་བོ་ནི་བོད་མི་ཡིན་པའི་ཆ་ནས་ས་གནས་ཀྱི་བོད་མི་གྲངས་ཉུང་མི་རིགས་ཁོང་རྣམས་ཀྱི་གོམས་གཤིས་དང་རྒྱལ་རབས་ལོ་རྒྱུས་དང་རིག་གཞུང་སོགས་སྲུང་སྐྱོབ་བྱེད་རྒྱུ་དེ་བཞིན་ཧ་ཅང་གལ་ཆེན་པོ་ཡིན་ནའང་དེ་གོང་དུ་ས་ཁུལ་དེའི་བོད་མི་འབྲོག་པ་ཚང་མ་རྒྱ་ནག་གཞུང་གིས་བཙན་དབང་གིས་ས་གནས་གཞན་དུ་གནས་སྤོ་བྱེད་དུ་བཅུག་ནས་ས་གནས་དེ་ནས་གཏེར་ཁ་སྔོག་འདོན་བྱེད་འགོ་བཙུགས་ཡོད་པ་དང་རྒྱ་ནག་གི་གསར་འགྱུར་བརྒྱུད་ལམ་ཁག་ནང་གནས་ཚུལ་ཐོན་པ་ལྟར་ན། ལོ་གསུམ་ནང་ས་ཁུལ་དེའི་རི་རྒྱུད་དང་སྤང་གཤོངས་བཅས་ནས་བོད་མི་འབྲོག་པ་ཁྱིམ་ཚང་དྲུག་སྟོང་གཅིག་བརྒྱ་ལྔ་བཅུ་ང་དྲུག་གི་འབྲོག་པ་མི་གྲངས་ཉིས་ཁྲི་བརྒྱད་སྟོང་ཙམ་གནས་སྤོ་བཏང་ཡོད་པ་མ་ཟད་ད་ལྟ་ཡང་རྒྱ་ནག་གཞུང་གིས་བོད་མི་འབྲོག་པ་རྣམས་བཙན་དབང་གིས་གནས་སྤོ་གཏོང་བཞིན་ཡོད་པ་ལ་བརྟེན་ནས་ད་ཆ་རྒྱ་ནག་གཞུང་གིས་བོད་མི་འབྲོག་པ་བཙན་དབང་གིས་གནས་སྤོ་བཏང་བ་ཁོང་རྣམས་རང་གི་ཕ་ས་ཕ་ཡུལ་དུ་ཕྱིར་ལོག་ཏུ་བཅུག་ནས་ཁོང་རྣམས་ཀྱི་སྒོ་ཟོག་སེམས་ཅན་ཉར་ཚགས་ཀྱི་རྩྭ་སའི་རང་དབང་སྤྲད་དགོས་པ་དང་དེ་ལྟར་བྱས་པ་ཡིན་ན།